ལས་ལྷག་ཏུ་ཅིག་མི་ཕྱིན་པར་བྱེད། ད་དུང་ཡང་འཁོར་བ་ལ་སྐྱེ་བ་ལེན་པ་དེ་དག་མ་བཅོས་ན་འོ་ད་དུང་ཡང་དེ་ལས་ལྷག་ཏུ་ཅིག་ངུ་དགོས་བྱས་ཕ་མ་བྲལ་འདུག་ཟེར་དུས་རྩ་གང་ཅིག་ཕ་མ་བྲལ་ཟེར་ཏེ་གང་ཅིག་དེ་འདྲ་རེད། ཕ་མ་སྤུན་ཀྱག་ཟེར་གཅིག་གྲོངས་ཡོང་དུས་སོ་ཤུགས་ལྷག་འདུག་བཞི་པ་ཅིག་རང་དབང་མེད་པར་མིག་ཅིག་ཤོར་གི་ཡོད་ཚ་འོ་དེ་འདྲས་དེ་ལས་ལྷག་ཅིག་ངུ་དགོས་ཚོའི་སེམས་ལ་ཕན་པོ་འདུག་ཨ་ད་ད་དུང་དེའི་ཚེ་མར་ད་ད་ཕན་ཆད་ལ་སོ་སོའི་བར་སོ་རེ་བེད་ད་གར་སོ་འདྲ་དེ་འདྲ་ཡི་སོ་སོའི་མགོ་བོ་སྐེ་བཅད་ནས་སྐེ་བཅད་ནས་མགོ་བོ་ཁོ་རང་ཡི་ཡར་སྤུངས་བ་ཡིན་ན།

དེ་འདི་གར་སོར་དང་བའི་རྫོགས་སོར་བར་དུ་ལ་བའི་གཙང་མ་ཙམ་ལ་སོགས་ན་སོར་བ་ཆུང་ན་བཞི་པ་ཅིག་རེ་ཞེས་སོ། ད་དེ་ལས། ད་ལས་དེ། ཐུག་ས་བ་སུ་ལ་ཐུག་འདུག་ཟེར་ན་བ་དེ་འཕྲོ་ཉོན་མོངས་ཉོན་མོངས་ནང་ནས་ཀྱང་འདོད་ཆགས་ཞེ་སྡང་གཏི་མུག་གསུམ་ལས་ཡང་ཡང་ཁུ་སོ་དང་སོ་ཁུ་ལ་སྟེ་ཁུའི་རྒྱང་དང་དུང་བའི་རྒྱུ། དེ་ང་རང་ཚོའི་རྒྱུད་ལ་སོ་སོའི་རྒྱུད་ལ་ཡོད་མཁན་གྱི་འོ་བདག་འཛིན་འདི་འོ་འདི་ད་མེད་པ་བཟོས་ན་དེ་ནི་ག་རེ་ལས་དེ་ལྷག་མ་ལྷག་ན་ཡང།